གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་གསར་འགོད་པ་ཀུན་བཟང་བསྟན་འཛིན་ལགས་ལྷན་དུ་མཚོ་ལྷོ་ཁུལ་གསེར་ཆེན་རྫོང་གི་ནང་རྒྱ་ནག་གཞུང་གིས་ལོ་བཅུ་ཕྲག་མང་པོའི་སྔོན་ནས་གཏེར་ཁ་སྔོག་འདོན་བྱས་པའི་མཐོང་ཐོས་ཀྱི་གནས་ཚུལ་ཐད་ལ་བགྲོ་གླེང་ཞུ་གི་ཡིན། ད་དེ་རྒྱ་མི་རིགས་དེ་ཡར་ཡོང་ད་ང་ཚོ་ས་ཆ་དེ་ནས་ད་གཏེར་ཁ་བསློག་ཟིག་ད། བྱེ་མ་གི་གཏེར་ཁ་དག་ཧ་ལས་བར་རྒྱ་ཆེན་པོ་ཟིག་ཡོད་རེད། རྒྱ་ནག་གིས་མཚོ་སྔོན་ཞིང་ཆེན་ཁོངས་སུ་དབྱེ་བའི་བོད་ཀྱི་ས་ཁུལ་མང་པོ་ཞིག་གི་ནང་ནས་རྡོ་སོལ་དང་གསེར་དང་རྡོ་དཀར་མ་རུལ་བ་ལ་སོགས་པའི་རྩ་ཆེའི་རྡོའི་རིགས་ཀྱི་གཏེར་ཁ་དང་ལྕགས་རིགས་ཀྱི་གཏེར་ཁ་ལ་སོགས་པ་འདྲ་མིན་སྔོག་འདོན་བྱེད་ཀྱི་ཡོད་པ་མ་ཟད་ལོ་བཅུ་ཕྲག་མང་པོ་ཞིག་གི་སྔོན་ནས་སྔོག་འདོན་བྱས་ཡོད་རེད། ཀུན་བཟང་བསྟན་འཛིན་ལགས་ནས་ཁོང་ཆུང་དུས་ནས་ཕ་ཡུལ་མཚོ་ལྷོ་ཁུལ་གསེར་ཆེན་རྫོང་གི་ནང་རྒྱ་ནག་གཞུང་ནས་གཏེར་ཁ་སྔོག་འདོན་བྱེད་ཀྱི་ཡོད་པའི་དྲན་གསོ་གནང་གི་འདུག།
ང་ཚོ་ཞ་ཡིས་ཡིན་དུས་ད་ཆུང་ཆུང་དུས་ཅིག་ནོར་ད་ནོར་འཚོ་ཡ་ད་ལུག་འཚོ་ཡ་དུས་ད་ལུག་འཚོ་གི་འགྲོ་གི་ནོར་ད་ད་འཚོ་གི་འགྲོ་གི་ནོ་དུ་སོང་ན་ད་ད་དེ་མོ་ས་ཆ་ས་ཆ་ཅིག་རྡོ་བརྐོས་ས་རྡོ་བརྐོས་ས་ཅིག་དུ་གི་ས་ཆ་བྱ་དགོས་ད་དུས་ས་ཆ་དུ་ཅིག་ཟིན་ན་ཟིན་ན་ད་ང་ཚོ་སྡེ་བ་ནས

གཅིག་རྡོ་འདོགས་པ་འདྲ་མིན་སྣ་ཚོགས་འདྲ་དུ་མོ་ཤོད་ཀ་ལས་བྱུག་པ་གཅིག་ལྕགས་ཀྱི་གཟུགས་འདྲ་གཟུགས་ལེ་ཡིན་བསམ་བསམ་གཅིག་དུ་མོ་འདྲ་མང་ཡོད་གི་ད་དེ་དག་ཡིན་རྒྱུ་ད་དེ་རེད་ད་འདྲ་འདུག་བསམ་བློ་བཏང་ན་ད་དེ་དག་རྒྱ་ནག་གཞུང་གི་ཡང་གཏེར་ཁ་སློག་ཟིག་དེ་རེད་ང་ཚོ་ས་ཆ་ནས་ང་ཚོའི་སྡེ་བ་ནང་ནས་གཏེར་ཁ་གཅིག་འོག་གི་སློག་རྒྱུ་འདྲ་དུ་མོ་མ་རེད་དུ་མོ་སློག་རྒྱུ་ཡོད་ན་ཁི་ཚོས་ཡང་དུ་མོ་དེ་ཁ་བརྡ་ཡོད་ཀྱི་རེད་གཅིག་དུ་མོ་དེ་ཁ་བརྡ་གང་ཡང་མེད་གི་དེ་རྒྱལ་ཁབ་གིས་སློག་ནི་ཡིན་ནོ་བརྒྱ་ཆ་བརྒྱ་རེད་ད་དེ་རེད་ད་རྒྱལ་ཁབ་ཟེར་རེད་རྒྱ་ནག་གིས་སློག་ཟིག་ད་དེ་རེད།

བྱས་རྗེས་ཁོར་ཡུག་ལ་གཏོར་བཤིག་བྱེད་མ་ཟད་ད་ཁེ་བཟང་ཚང་མ་རྒྱ་མི་རིགས་ཁོ་རང་ཚོ་ལ་འགྲོ་ཡོད་རེད་བ། ཁྱེད་ཚོའི་ཕ་ཡུལ་ལ་ཆ་བཞག་པ་ཡིན་ན་ཨ་ནི་གཏེར་ཁ་གཙོ་བོ་གཙོ་བོ་དེ་ག་རེ་གཙོ་བོ་ཡོད་པ་ཤེས་གི་ཡོད་ན། ད་མི་ཤེས་ད་ཆི་ཟིག་གནས་ན་ད་ད་གཏེར་ཁ་ཆི་ཟིག་ཆི་ཟིག་སྔོག་གོ་གཙོ་བོ་ཡིན་འདུག་ད་ཡིན་ཤེས་ན་མི་ཤེས་གོ། གང་ལྟར། ད་ལྟ་གཏེར་ཁ་སློག་བཞག་ནོ་གི་ཤུལ་དེ་སོང་བལྟས་ན་ཅིག་ལྕགས་ཀྱི།

ཨ་ནི་དཔེར་ན་ད། གཏེར་ཁ་སྔོག་འདོན་འདི་ནས་བྱེད་པའི་སྐབས་སུ་ཡང་ད། ས་གནས་ཀྱི་མང་ཚོགས་ད་འབྲོག་པའི་ཁུལ་ཡིན་པ་ཡིན་ན། རྩྭ་ཐང་མང་པོ་ཅིག་གཏོར་བཤིག་འགྲོ་ཡ་ད་ད་དེ་འདྲའི་དཀའ་ངལ་ཡོང་གི་འདུག་བ་ཞིང་པའི་ཁུལ་ཡིན་ན། ས་ཞིང་ཞིང་ཁ་བཏབ་ས་མང་པོ་ཅིག་མེད་པ་ཆགས་ཡ་ད་དེ་འདྲའི་དཀའ་ངལ་ཡོང་གི་འདུག་བ། འདི་འདྲའི་སྐོར་ལ་ཡང་ཁྱེད་ཚོའི་ཕ་ཡུལ་ལ་ཡང་ད་ཁྱེད་རང་ཡོད་པའི་སྐབས་སུ་མེད་པ་ཡིན་ན་ཕྱིས་སུ་ད་གསར་འགྱུར་ནང་ཐོན་པ་ད་དེ་འདྲའི་གནས་ཚུལ་ཡང་ཐབས་ཆག་དེ་འདྲའི་ག་རེ་ག་རེ་ཡོད་བྱུང་མྱོང། ད་གཏེར་ཁ་སྔོག་འདོན་གྱི་ཕྱོགས་ནས་ད་ང་ཚོ་དེ་ནས་ད་ང་ཚོའི་སྡེ་བ་གི་ས་ཆ་རེད་ད་ང་ཚོའི་གྲོང་པ་སྡེ་བ་རང་གི་ས་ཆ་དེ་ནས་བྱེ་མ་གི་གཏེར་ཁ་ད་ཧ་ལས་བ་རྒྱ་ཆེན་པོ་ཟིག་ཡོད་རེད། འགག་ཁ་ཟེར་གྱི་ཟུང་ད་ས་ཆ་དེ་ཡང་འགག་ཁ་འགག་ཁ་ཟེར་གི་རེད་དེ་ན་ད་བྱེ་མ་གི་གཏེར་ཁ་ད་དཔེ་ཧ་ལས་བ་ཆེན་པོ་ཟིག་ཐོན་ནི་རེད། ད་དེ་ནས་ད་དེའི་བྱེ་མ་དེ་ཚོ་ད་བླ་ཁྱེར་ད་རང་ཧ་ལས་བ་མང་བོ་ཁྱེར་བཏང་ནི་རེད།

ཨ་ནེ་ད་ཁྱེད་རང་གི་ཕ་ཡུལ་ལ་ཡང་གཏེར་ཁ་སྔོག་འདོན་བྱས་པ་དང་དེ་ག་ནང་བཞིན་བྱེ་མ་ཁྱོན་ཆེ་དབོར་འདྲེན་བྱས་པ་སོགས་མ་ཡིན་པས་ཁྱེད་རང་ཆུང་དུས་ཀྱི་དྲན་པའི་ནང་ལ་ཡང་རྒྱ་ནག་གཞུང་ནས་ས་གནས་མི་མང་ལ་ཡང་དཀའ་ངལ་བཟོས་པའི་གནས་ཚུལ་བརྗེད་པ་དཀའ་བ་དེ་འདྲའི་གཞན་ག་རེ་ག་རེ་བྱུང་ན་ཡོད་ན། དགུ་བཅུ་གོ་བདུན་གོ་བརྒྱད་གོ་བདུན་གོ་བརྒྱད་ལོ་དེ་མོ་ཟིག་རེད། དེ་དུས་ན། ད་ང་ཚོ་སྡེ་བ་དེ་ལ་དགོན་པ་ཡོད་རེད་དགོན་པ་ནང་དེ་གའི་ད་ལས་རྒྱལ་ཁབ་ཀྱི་ལས་བྱེད་དེ་ཡོང་གི་འདུག་མཚམས་མཚམས་ཡོང་ན། དེ་ནས་ད་དགོན་པ་གི་ཅིག་ཚོགས་ཆེ་ར་ལ་ཞུས་ཀྱི་འདུག་འདུག་གི། ད་ང་ཚོ་ཡིན་ན་རྙིང་མ་དགོན་པ་རེད། དེ་ནས་ད་རྙིང་མ་གི་རེད་དེ་ཡིན་ན་ད་སྔགས་པ་ད་དེ་ཚོ་དེ་གའི་ད་ལས

ང་ཚོ་གྲོང་པ་ནང་གི་ཕོ་གསར་ཚོ་ད་རྡུང་ནས་ད་དཔེ་བདུན་ཕྲག་གཅིག་འདྲ་དེ་མོ་ཉི་མ་བཅུ་ཐམ་པ་འདྲ་དེ་མོ་དེ་གི། ཁོ་ཚོ་གཅིག་དམག་གི་འགྲོ་སྟངས་འདྲ་དེ་མོ་ད་རྩ་བ་ད་ད་ཉེས་ད་བཏང་གི་འདུག་ཡ་ལ་ལ་ལ་རྡུང་ནས་རྡུང་ནས་བབ་དེ་ད་ཧང་ཧང་ད་བྱེད་གི་འདུག་ད་ད་ནི་ང་ཚོ་སྡེ་བ་གི།

ཡིན་ནའང་ད་རྡུང་ས་དེ་ང་ཚོའི་གྲོང་པ་གི་ནང་རེད་གྲོང་པ་གི་སློབ་གྲྭ་གི་ནང་ནས་རྡུང་བ་རེད་དེ་འགྲིག་ད་ལོ་ཉིན་རེ་ཉིན་རེ་མཚམས་སུ་ཡོང་གི་འདུག་ད་དེ་སླེབས་སོང་ན་ད་ང་ཚོའི་གྲོང་པ་གི་ཕོ་གསར་དེ་ཚོ་ད་ཤི་མ་ཤི་བྱེད་གི་འདུག་དེ་ད་བོད་ད་ཞུ་ཅིག་བྱེད་གི་འདུག་ད་དེ་སོ་སོ་གི་དངོས་སུ་རིག་རྒྱུ་དོན་དག་རེད་ཡིན་ནའང་དེ་དུས་ད་ང་ད་ལོ་ད་ཆུང་ཆུང་རེད་དཔེ་ད་བུ་གི་བུ་གི་རེད་ད་ཕ་གི་ལོ་ག་ཚོད་བཅུ་གཉིས་བཅུ་གཉིས་བཅུ་གསུམ་འདྲ་བཅུ་གཅིག་འདྲ་དེ་འདྲ་ཨ་ཡིན་ནའི།
དེ་དང་ཕྱོགས་མཚུངས་ང་ཚོའི་ཐེངས་འདིའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་གསན་པར་ཐུགས་རྗེ་ཆེ།